ཚུལ་ཇི་ལྟར་བསྔོ་བ་ནི་རྒྱན་ལས་ཐབས་དང་མི་དམིགས་པ་དག་གིས་ཞེས་པ་ལྟར་འཁོར་གསུམ་མི་དམིགས་པ་སོགས་ཐབས་ཤེས་ཟུང་འཇུག་གི་བློས་བསྔོ་བྱ་ཡི་རྫས་ལ་བདེན་ཞེན་བཀག་སྟེ་བསྔོ་བ། བསྔོ་བའི་ངོ་བོ་ནི་དགེ་རྩ་མི་ཟད་པའི་འདོད་པས་ཟིན་པས། དགེ་བ་རྫོགས་བྱང་གི་རྒྱུར་འགྱུར་བའི་སེམས་པ་ཞིག་ལ་བྱེད་པ་ཡིན་དེ་རྣམས་སྨོན་ལམ་སྟེ་དོན་ཤིན་ཏུ་ཆེ་བ་ནི་དཔེར་ན་སྟོན་པའི་སྨོན་ལམ་གྱི་མཐུ་ལས་ད་ལྟ་རང་ཅག་ཆོས་ཀྱིས་མི་ཕོངས་པ་དེ་ལྟར་ཡིན། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཨ་མ་ང་རང་ཚོ་ལ་ཡང་བསྔོས་བཞག་ཡོད་རེད་བ། དེ་ཡིན་ཙང་ཆོས་བྱེད་པ་རྣམས་ལ་འཚོ་བ་ཡིས་རྩ་ནས་ཕོངས་གི་མ་རེད། གཞན་པ་རྣམས། བོ་བྱུང་སོང་ནས་ཆོས་བྱེད་མཁན་ཚོ་ལ་འཚོ་བ་ཕོངས་པ་ཡོང་གི་མ་རེད་ཟེར་དེ་སངས་རྒྱས་བཅོམ་ལྡན་འདས་འཁོར་ལོས་སྒྱུར་བའི་རྒྱལ་པོ་ཁྲི་དྲུག་སྐྱེ་བ་བཞེས་རྒྱུ་དེ་ཡོད་རེད་དེ་ང་རང་ཚོ་རྗེས་འཇུག་གི་གང་ཟག་ལ་ཡང་བསྔོས་ནས་བཞག་བཞག་ཡོད་རེད་དེ་ཡིན་ཙང་བསྔོ་བ་དང་སྨོན་ལམ་ཟེར་མཁན་དེའི་ཆའི་ཞེ་དྲག་ཡོད་ཟེར་ཤཱ་རིའི་བུ་ཤེས་རབ་ཅན་གྱི་མཆོག་ཏུ་གྱུར་པ་ཡང་བསྔོ་སྨོན་སོགས་ཀྱི་མཐུ་ཡིན་ཟེར་ཤཱ་རིའི་བུ་སྔ་མ་རང་སངས་རྒྱས་ཅིག་ལ་ཁབ་ཅིག་ཕུལ་ཁབ་ཅིག་ཕུལ་བྱས་ནས་ཨ་ནི་མ་འོངས་པ་ནང་ལ་ང་དེ་འདྲ་ཅིག་ཡོང་བར་ཤོག་ཟེར་སྨོན་ལམ་བརྒྱབ་ནས་ཨ་ནི་ག་རེ་ཟེར་བསྔོ་བ་མཛད་དེ་ཁབ་རེད་བ་ཁབ་དེ་རྩེ་རྣོན་པོ་ཡོད་རེད་བ། དེ་ཡིན་ཙང་ཤཱ་རིའི་བུ་དེ་ཤེས་རབ་ཤིན་ཏུ་རྣོ་བ་གཅིག་བྱུང་བ་དེ་དེའི་འབྲས་བུ་རེད་གསུངས་པ་རེད། དགེ་བ་རྟ་དང་སྨོན་ལམ་སྲབ་དང་འདྲ་ཚུལ་དང་དགེ་བ་དེ་རྟ་དང་གཅིག་པ་རེད། རྟ་དེ་ནི་སྲབ་བཟང་པོ་གིས་ཁ་བསྒྱུར་དགོས་མ་གཏོགས་རྟ་ཁོ་ཞུ་མ་ཞུ་གཏོང་བཞག་ན་ནི་ཁོ་བོ་ལམ་ཁ་འགྲོ་ས་དེ་འགྲོ་གི་མ་རེད་བ། སྲབ་དེ་ཡོད་པ་ཡིན་ན་རྟ་དེ་ལམ་ཁ་ཡག་པོ་ཅིག་འགྲོ་ཐུབ་ཀྱི་རེད་བ། དེ་ཡིན་ཙང་བསྔོ་བ་དེ་སྲབ་དང་གཅིག་པ་རེད། དེར་མ་ཟད་དཔེར་ན་རྒྱུ་གསེར་དངུལ་ལྟ་བུ་ལྷ་སྐུ་བཞེངས་སམ་སྣོད་དུ། ཆུ་བཟོ། བྱེད་ལས་ལ་རག་ལས་པ་ལྟར་བཟོ་བོ་ཡིས་ཡག་པོ་བྱས་སོང་ན། གསེར་དངུལ་ལ་སོགས་པ་དེ་ཚོ་རྒྱུ་སྤྲད་ནས་དེ་ལས་ཐོན་གྱི་རེད་བ་ག་རེ་ཟེར་སྐུ་འདྲ་ལ་སོགས་པ་དང། མཆོད་ཆས་ལ་སོགས་པ་དེ་འདྲ་ཐོན་གྱི་རེད་བ་བཟོ་བོ་དེས་ཅ་ལག་ངན་པ་གཅིག་ལ་གཏོང་བ་ཡིན་ན་བཟོ་བོ་དེ་ལ་བར་བ་དགེ་བ་ཡང་འབྲས་བུ་མཆོག་དམན་གང་དུ་འགྱུར་བ་བསྔོ་སྨོན་ལ་རག་ལས་ཏེ་བྲང་སེ་ལས། ལས་བྲོ་པ་སྐྱེ་བ་ལེན་པའི་རྒྱུ་དགེ་རྩ་ཤུགས་ཆེ་བ་ལྡན་པའི་མི་ཞིག་འཆི་ཁར་གླང་པོ་ཆེ་ལེགས་པ་ཞིག་མཐོང་ནས། དེ་ལ་སྲེད་དེ་བརྒྱ་བྱིན་གྱི་བཞོན་པ་གླང་པོ་ཆེ

དེ་ཡི་རྟོགས་བྱེད་ནི་ད་ལྟ་ངས་ཆོས་འཆད་པ་ལ་བས་སྤྲོ་བ་ཚོགས་ཚོགས་དེ་འདྲ་བྱེད་དགོས་བྱུང་སོང་ཟེར། ང་དེ་ཡི་ཚེ་ན་སྒྲུབ་པ་ཉམས་ལེན་ལ་སྨོན་ལམ་ཅིག་བརྒྱབ་པ་ཡིན་ན་ད་ལྟ་སྒྲུབ་པ་ཉམས་ལེན་ཡག་པོ་བྱེད་རྒྱུ་ཡོང་གི་རེད་དེ་དུས་བྱུང་མ་སོང་ཟེར་གསུངས་འདུག་ཨ། འོ་དེ་འདྲ་ཙམ་ཞིག་ཡིན་པས་ད་བསྔོ་བ་དེ་ཉིད་སེམས་ཀྱིས་དེ་ཁ་བསྒྱུར་བ་ལ་ཕྱོགས་ཚུལ་བྱེད་པ་བྱེད་དགོས། དེ་ཡི་ཚེ་དབྱིངས་པའི་རིགས་སུ་དུ་སྒྲུབ་པ་ཚུལ་བཅད་དུ་བྱིན་གྱིས་དམན་ལོང་མ་གཏོགས་པའི། དམན་ལོང་ཡང་ཚེ་འདི་ཡི་བདེ་སྐྱིད་ཀྱི་ཆེད་དུ་མི་སྔོ། སྔོ་བ་མ་བཅད་ན། ཁོང་ཁྲོའི་སྦྱོར་བསྒྲུབ་བ་ཡིས་སྐྱོན་བརྗོད་ལས་བསྐལ་པ་ཏོག་ཏུ་བསགས་པ་ཡི་རྗེས་སྟོང་བདེ་གཤེགས་ཆོས་ལ་སོགས་ལས་ཅི་གང་ཡང་དེ་གོ་ཅིང་ཁོང་ཁྲོ་གཅིག་གིས་སྦྱོར་བ་ཅི་ཞིག་བསྐལ་པ་ཏོག་གི་ཡི་གེ་རྩ་སྦྱོར་བར་དུ་སྦྱོར་བ་ལས་ཀྱང་གང་ཕྱིར་རྒྱལ་སྲས་རྣམས་ལ་འཕྲོད་པ་ཡི་རྗེས་དང་ཕྱིས་འབྱུང་དགེ་བའི་བསྐལ་པ་བརྒྱ་བསགས་པ་སྐད་ཅིག་གིས་ཀྱང་དེ་ཡི་གཞི་མི་བཟོད་ལས་ཀྱི་བདེ་བ་ཡོད་མ་ཡིན་ཞེས་བསྐལ་པ་བརྒྱ་བསགས་པའི་ཡི་གེ་རྩ་སྦྱོར་བར་གསུངས་པའི་ཁོང་ཁྲོ་ཇི་སྐད་དང་བྱ་ཡུལ་གཉིས་རྟོགས་པ་ཐོགས་མེད་ཀྱི་ཁྱད་པར་གྱིས། བསྐལ་པ་བརྒྱ་དང་སྟོང་གི་དགེ་རྩ་འཇོམས་པ་སྟེ་དེ་ཡང་བྱང་སེམས་མ་ཡིན་པས་བྱང་སེམས་ལ་ཁྲོས་ན་བསྐལ་པ་སྟོང་དུ་བསགས་པ་དང། བྱང་སེམས་སྟོབས་ཆེ་བས་ཆུང་བ་ལ་ཁྲོས་ན་བསྐལ་པ་བརྒྱར་བསགས་པའི་དགེ་རྩ་འཇོམས་པར་གསུངས་པ་ཡིན། ཁོང་ཁྲོས་དགེ་རྩ་མི་འཇོམས་པའི་ཐབས་ནི་བློ་གྲོས་རྒྱ་མཚོས་ཞུས་པའི་མདོ་ལས། ཇི་ལྟར་རྒྱ་མཚོས་ཁྱེར་ནོ། ཇི་ལྟར་རྒྱ་མཚོ་ཆེ་ནང་ཆུ་ཐིགས་ལྷུང། རྒྱ་མཚོ་མ་ཟད་བར་དུ་དེ་མི་འཛད་དེ་བཞིན་བྱང་ཆུབ་ཡོངས་བསྔོས་དགེ་བ་ཡང་བྱང་ཆུབ་མ་ཐོབ་བར་དུ་དེ་མི་འཛད་ཞེས་གསུངས་པ་བཞིན་རང་གི་དགེ་རྩ་ཆུ་ཐིགས་ལྟ་བུ་དེ་རྒྱལ་བ་སྲས་བཅས་ཀྱི་དགེ་རྩ་ཡི་རྒྱ་མཚོ་དང་འདྲ་བར་འཁོར་བ་སེལ་བར་བྱེད་ན་བྱང་ཆུབ་མ་ཐོབ་བར་དུ་མི་འཛད་པར་བང་ཆེན་པ་གཉིས་ཀྱིས་རྩམ་པ་བསྲེས་པའི་དཔེས་བྱས་གསུང་མདོ་སློབ་པའི་དེ་སངས་རྒྱས་མདོ་ཡོངས་གྲགས་ལྟར་ན་ཡོངས་གྲགས་ན་མེད་ཀྱང་སངས་རྒྱས་ཀྱི་གསུང་གི་མདོ་ཤིན་ཏུ་མང་བ་མདོ་ཤིན་ཏུ་བློ་གྲོས་རྒྱ་མཚོས་ཞུས་པ་ཞིག་ཡིན་པར་ངེས་སོ། ཇི་ལྟར་བསྔོ་ན་མདོ་ལས་སེམས་ཅན་ཐམས་ཅད་དང་ཐུན་མོང་དུ་བྱས་ཏེ་ཞེས་པ་དང། རྒྱན་ལས་ཡོངས་སུ་བསྔོ་བ་ཁྱད་པར་ཅན་ཞེས་ནས་ཕྱིན་ཅི་མ་ལོག་མཚན་ཉིད་དོ་ཞེས་པར་གསུངས། བདེ་གཤེགས་བཀའ་བས་ཁྱབ་པར་ཆེད་དུ་བྱས་པའོ་དགེ་བ་བྱང་ཆུབ་ཏུ་བསྔོ་བ་སྤྱིར་ཡོངས་གྲགས་ལྟར་ལ་དགེ་བ་གཞན་གཞན་དོན་དུ་བྱང་ཆུབ་ཏུ་བསྔོ་བའི་རྒྱུ་རྒྱུད་ཀྱི་བསྔོ་བ་ཡང་དེ་ཡིན་མོད། འོན་ཀྱང་རང་རེའི་དགེ་རྩ་དེ་ཡིས་སེམས་ཅན་ཐམས་ཅད་དང་ཐུན་མོང་དུ་བྱས་ནས་རྒྱལ་བ་རྣམས་ཀྱི་གཞན་དོན་རྒྱ་ཆེར་མཛད་པའི་དགེ་རྩ་ཟད་མི་ཤེས་པ་དེའི་ནང་དུ་བསྲེས་པ་ལྟ་བུའོ་གཞན་དོན་མཛད་པའི་ཆ་རྐྱེན་དུ་ཕེབས་ཏེ་དེ་དག་ལ་བརྟེན་ནས་འགྲོ་བ་བྱང་ཆུབ་ལ་འགོད་པའི་རྒྱུར་སྨོན་པ་དེ་གནད་ཆེ་མདོ་སྡེ་རྒྱན་ལས་ཀྱང་བརྟན་པ་རྣམས་ཀྱི་བསྔོ་བ་ནི་སེམས་པ་འདུན་དང་བཅས་པའོ་ཞེས་བསྔོ་བ་ནི་གོང་སྨྲས་ལྟར་དགེ་རྩ་མི་ཟད་པའི་སེམས་ཀྱི་སེམས་བྱུང་སེམས་པ་ཞིག་ལ་བྱའོ་བསྔོ་བའི་དཔང་པོ་ནི། ར་མདར་སྦྲན་པ་ལྟ་བུ་དེས་རོགས་བྱེད་པ་དེ་རེད་ད་ཅིའི་ཕྱིར་རོགས་བྱེད་པ་སུ་ལྟ་བུ་དེས་བླ་མ་རྒྱལ་བ་སྲས་བཅས་བསྔོ་བའི་དཔང་པོར་གསོལ་བ་ཡིན་གསང་འདུས་ཀྱི་ཉེར་བསྡུ་མ་བྱས་གོང་སྨོན་ལམ་འདོན་པ་ཡང་དཔང་པོ་བྱེད་པའི་དོན་ཡིན། གསང་བ་འདུས་པ་ཉེར་བསྡུ་མ་བྱས་གོང་དུ་སྨོན་ལམ་འདོན་དགོས་བཏུང་བ། དེ་ཡིས་ནས་ཚོགས་ཞིང་གབ་ས་དཀྱིལ་འཁོར་རྟེན་དང་བརྟེན་པའི་དཀྱིལ་འཁོར་མ་བསྡུས་པ་བྱས་དེའི་དཔང་པོ་ལ་བཞག་ནས་ཐུན་མོང་ཡིན་པས་དེས་ན་རང་ཅག་གིས། དགེ་བ་ཆུང་ངུ་ཡང་རྫོགས་བྱང་གི་རྒྱུར་བསྔོ་ན་དེ་མ་ཐོབ་བར་དུ་མི་འཛད་དགེ་བ་བསྔོ་ཚུལ་ལ་གསུམ་སྟེ་རང་གཞན་གྱི་རྒྱུད་ལ་སངས་རྒྱས་བསྟན་པ་རྒྱས་པ་དང

མཛེས་པའི་རྒྱུར་སྔོན་བྱུང་མཆོད་པས་དེ་བསང་གང་རུང་དུ་ལྷུང་བ་བྱས། རྒྱལ་བ་ཅང་སེའི་བཞེད་པ། ཁྱེད་སྐྱོང་བ་དེ་ང་འཇགས་མེད་པ་དང་བདག་གིས་ཅི་བསགས་པ་ཞེས་པ། སྐྱེ་ས་ཚང་བའི་ལས་དང། སྐྱེ་ས་གཉིས་ཀ་ཚང་བའི་ལས་ཀྱི་སྒོར་བ། ཐང་ཅད་བདག་གིས་གསོ། རྒྱལ་བ་དེ་བཟང་ཕྱོགས་མཐོང་བའི་རྒྱུར་ལྷུང་བ་ཡིས། དགེ་བའི་ལས་གང་ག་ལ་སྐྱེ་ས་གཉིས་ཀ་ཚང་གང་ཐོག་ཅི་ནུས་པས་དཀའ་ལས་རྒྱག། མི་དགེ་བའི་ལས་ལ་སྐྱེ་སའི་ས་དགོས་ཀྱང་ནོ་སྐྱེ་ས་མ་ཚང་བ་བྱེད། བྱས་ལ། མ་བསགས་པ་དང་བསགས་ལ་མ་སྐྱེས་པ་དེ་འདྲ་བྱེད། རྒྱུར་ལྷུང་བ། རྒྱུར་བསྔོ་བ་དང་འབྲས་བུར་བསྔོ་བ་ལ་ཁྱད་པར་མེད་དེ། རྒྱུ་ནས་སློང་བ་དང་འབྲས་བུ་རྩམ་པ་སློང་བ་ལ་ཁྱད་མེད་རྒྱུ་ནས་སློང་བ་དང་འབྲས་བུ་རྩམ་པ་སློང་བ་ལ་ཁྱད་མེད་པ་ལྟ་བུ་ཡོད་ཀྱང་རང་ཅག་གིས་བསྔོ་བ་ཡང་ཇི་ལྟར་བྱེད་པ་མི་ཤེས་པས་འཇམ་དཔལ་དཔའ་བོ་སོགས་བཏོན་ཏེ་བསྔོ་ན་དུས་གསུམ་གྱི་སངས་རྒྱས་བྱང་སེམས་ཀྱི་སྨོན་ལམ་གྱི་ཕྱོགས་གང་ལ་སོགས་ཀྱིས་ཇི་ལྟར་སྨོན་པ་མཛད་པ་དང་འཇམ་དཔལ་དབྱངས་དང་ཀུན་ཏུ་བཟང་པོ་སོགས་ཀྱིས་བསྔོ་བ་ཇི་ལྟར་གནང་བས་རྒྱལ་སྲས་རྣམས་ཀྱིས་སྨོན་ལམ་འབུམ་ཕྲག་གྲངས་མེད་བཅུ་གསུངས་པ་ན་ཤོ་ལོ་ཀ་གཉིས་པོ་དེ་ཡིས་བསྡུས་པ་ཡིན་དེ་ཡང་དྲི་མ་མེད་པའི་ལྟ་བ་ཡིས་ཟིན་པ་དགོས་དེ་ལྟར་ཡན་ལག་བདུན་པ་དེ་དུས་གསུམ་གྱི་སྙིང་པོའི་འདུས་ཚུལ་ལ་ཕྱག་འཚལ་བ་དང་ང་རྒྱལ་གྱི་མཆོད་པ་བསྲེས་ན། བདེ་ཆ་ནི་དུས་གསུམ་ཀ་ཡི་ར་ཁྲ་མདོག་གི་ཆོས་འཁོར་བསྐོར་བའི་སྐུ་ཡི་ཆོས་ཕུང་གི་མྱ་ངན་ལས་མི་འདའ་བའི་གསུང་བ་ནི་བླ་མ་ལ་བསྙེན་མེད་ཤོང་བ་གསུམ་གྱི་དབང་བ་ནི་ཁོང་ཁྲོའི་སྙིང་པོ་འབྲུ་སེར་གཞན་ཡང་ཡི་ལ་འདོད་པ་དེ་ས་སྦྱོང་སྤེལ་གསུམ་དུ་བསྡུས་ཏེ་ཡི་ལ་ཁྱེད་སྔགས་ཚོགས་བསགས་པ་དང་བཤགས་པ་སྦྱོང་བ་ཡི་ར་གྱི་ཆོས་སྤྱི་དང་དབང་བའི་དགེ་རྩ་གོང་དུ་སྤེལ་བའོ། ཡིག་ཆ་མི་གསལ་ཡང་སྐྱབས་མཆོག་དམ་པ་བླ་མ་རིན་པོ་ཆེའི་གསུང་རྒྱུན་ལ་ཡི་ལ་དོན་ལ་ལག་རྗེས་མི་འདྲ་བ་ཡོད་དེ་ཕྱག་འཚལ་བས་གཙུག་ཏོར་སྒྲུབ་པའི་ལག་རྗེས་འཇོག་པ་སྔར་བཤད་པ་བཞིན་དང་མཆོད་པས་ནི་ལོངས་སྤྱོད་ནམ་མཁའ་དང་མཉམ་པ་མངའ་བརྙེས་པའི་ལག་རྗེས་འཇོག་གི་ཡོད་གསུངས་བཤགས་པས་ནི་སྒྲིབ་གཉིས་ཟད་པར་སྤངས་པ་དང་ཡི་རང་གིས་མཐོང་ན་མི་མཐུན་པ་མེད་པའི

མཎྜལ་དེ་ཀློག་ཡིག་ནི་རྫོགས་བས་མི་འདྲ། ཡར་སྦྱར་བའི་བཤད་རྒྱུན་ཡོད་དེ་ནི་རྒྱལ་པོ་ཆེན་པོ་ཞིག་གི་དྲུང་དུ་དོན་གལ་ཆེ་ཞིག་ཞུས་ན་འབུལ་བ་གཏོས་ཆེ་བ་ཞིག་སྔོན་དུ་ཕུལ་ནས་ཞུ་དགོས་པ་ལྟར་རང་རེ་རྣམས་ཚོགས་ཞིང་ལ་དོན་གལ་ཆེ་ཞུ་དོན་གསུམ་ཞུ་དགོས་པས་དེ་ཡི་དྲུང་དུ་མཎྜལ་ཕུལ་བ་ཡིན་དོན་ཆེན་པོ་གསུམ་ནི་ཚེ་རིང་བ་དང་ནད་མེད་པ་ལྟ་བུ་རང་དོན་ཞིག་ལ་མི་ཟེར་གྱི་བཤེས་གཉེན་ལ་མ་གུས་པ་སོགས་ཕྱིན་ཅི་ལོག་གི། བློ་སྣ་འགག་པ་དོན་གཅིག་དང་ཕྱིན་ཅི་མ་ལོག་པའི་བློ་སྣ་མཐའ་དག་སྐྱེ་བའི་དོན་གཅིག་ཕྱི་ནང་གི་བར་ཆད་ཞི་བའི་དོན་གཅིག་སྟེ་གསུམ་ཡིན་སྔགས་དང་སྦྱར་ན་བཤེས་གཉེན་ལ་མ་གུས་པ་ནས་བཟུང་སྟེ་སྣང་མཆེད་ཐོབ་གསུམ་གྱི་གཉིས་སྣང་ཕྲ་མོའི་བར་གྱི་ཞེས་སྦྱར། ཞེས་སྦྱར། སྦྱོར་ཆོས་དེར་བཤེས་གཉེན་ལ་མ་གུས་པ་སོགས་སོང་ཅིག་དེ་ཡི་བར་མ་སོང་པ་སྔ་ཕྱི་དེའང་བརྗོད་ཆོག་པ་ལ་དགོངས་དེ་འདྲ་བའི་དོན་གསུམ་དེ་ལ་མ་འདུས་པའི་ཆོས་ཐོས་ཅིག་དོན་མེད་ཅིག། མེད་གསུངས་བར་ཆད་ནི།

ཡི་རང་བྱེད་ཡི་རང་བྱེད་པ་ཡིན་ན་རང་གི་དགེ་རྩ་གོང་ནས་གོང་འཕེལ་དུ་འགྲོ་བ་དེ་འདྲ་ཡོང་གི་རེད་ཟེར། ཨ་ཆོས་འཁོར་བསྐུལ་བ་ནི། རང་གི་མཎྜལ་ནང་ལ་དེ་ནས་ཚོམ་བུ་དགུ་བཀོད་བྱས་ནས། དེ་ཆོས་ཀྱི་འཁོར་ལོ་རྩིབས་སྟོང་དང་ལྡན་པ་གཅིག་ལ་དམིགས་བྱས་ནས། བླ་མ། བློ་བཟང་ཐུབ་དབང་རྡོ་རྗེ་འཆང་ལ་ཡར་ཕུལ་ནས་ཆོས་ཀྱི་འཁོར་ལོ་བསྐོར་རོགས་བྱོས་ཟེར་རང་གིས་ཡར་ཞུས། བླ་མས་ཡང་ཅང་མི་སྨྲ་བའི་ཚུལ་དུ་ཞལ་གྱིས་བཞེས་སོང་གསུངས་སོ་ནམ་དྲན་པ་ཡིན་ན་རང་གི་ཆོས་སྤོང་གི་ལས་འབྲས་དེ་འདྲ་ཡིན་ན་ཡང་དག་གི་རེད་ཟེར། ཨ་དང། མྱ་ངན་ལས་མི་འདའ་བའི་གསོལ་བ་འདེབས་པ་དེ་ལ་མྱ་ངན་ལས་མི་འདའ་བའི་གསོལ་བ་མ་བཏབ་ན།

ཕར་དེ་ནས་མྱ་ངན་ལས་མི་འདའ་བར་གྱིས་གསོལ་བ་བཏབ་སྟེ་ཁོ་ལ། ད་ག་རང་ཡོང་གི་རེད་ཟེར་ནས་ཞལ་བཞེས་གནང་སོང་གསུངས་སོ་ནམ་ཅེས་ཅང་མི་སྨྲ་བར་གྱིས་ཁ་མ་གྲགས་ཅེས་ནི་ད་རྣམ་འགྱུར་བསྟན་པ་དེར་ང་ཟ། དེ་འདྲ་ཡོང་གི་རེད་རྡོག་རྡོག་བྱས་པ་དེ། དེ་འདྲ་བྱས་སོང་གསུངས་སོ་ནམ་ཅེས། ཞལ་བཞེས་ཐོབ་སོང་གསུངས་སོ་ནམ་ཅེས། ད་ག་ནང་བསྔོ་བ་ཟེར་མཁན་དེ་ད་ཕྱག་འཚལ་བ་དང་ཆོས་སྤྱི་བཤད་པ་དང་སེར་ཕྱག་འཚལ་བ་དང་མཆོད་པ་ཕུལ་བ་དང། དེ་ནས་ཡི་རང་བྱས་པ་དང་སྡིག་པ་བཤགས་པ་དང་ཆོས་འཁོར་བསྐོར་བར་བསྐུལ་བ་དང་མྱ་ངན་ལས་མི་འདའ་བར་གསོལ་བ་བཏབ་པའི་དགེ་རྩ་ཇི་སྙེད་བསགས་པ་ཚང་མ་ཐམས་ཅད་ནས་དེ།

སྐད་ཅིག་སྐད་ཅིག་གིས་ང་རང་ཚོ་ཉི་མ་གཅིག་སྒུག་སྡོད་དགོས་པ་མ་རེད་ང་རང་ཚོ་སེམས་རྒྱུད་དེ་ཉོན་མོངས་པ་དང་འདྲེས་ཡོད་ས་ཁོང་ཁྲོ་སྐྱེ་ཆོག་ཆོག་འདུག་པ་ཁོང་ཁྲོ་སྐྱེས་སོང་ན་ཁོང་ཁྲོ་སྐད་ཅིག་མ་གཅིག་གིས་དགེ་རྩ་མང་པོ་བྱེད་པས་བསྐལ་པ་མང་པོ་བསགས་པའི་དགེ་རྩ་བཅོམ་ཐུབ་གོ་ཁོང་ཁྲོ་སྐད་ཅིག་མ་གཅིག་གིས་ནི་མེད་པ་བཟོ་ཐུབ་གོ་ས་དགེ་རྩ་བསགས་བསགས་བསགས་བསྐལ་ལས་རྒྱ་ནི་རྫོགས་པའི་བྱང་ཆུབ་ལ་ཡར་མ་བསྔོ་བསྔོ་མ་བྱས་ཀྱི་ཐོག་ཏུ་བཞག་བཞག་པ་ཡིན་ན་ནི་དེ་བྱས་ཀྱི་ནི་ཁོང་ཁྲོ་དང་ལོག་ལྟ་ལ་སོགས་པ་ཚུར་བྱུང་བྱས་ནས་རྣམ་སྨིན་གྱི་འབྲས་བུ་གཅིག་མིང་ཡང་མེད་པ་ཆགས་རེད་བ་རྣམ་སྨིན་གྱི་འབྲས་བུ་རྩ་བ་ནས་མེད་པ་ང་རང་ཚོ་ཁོང་ཁྲོས་དགེ་རྩ་འཇོམས་པ་ཟེར་གྱི་ཡོད་རེད་བ

ཟ་ཚེ་ནི་རྩམ་པ་མང་པོ་ཡོད་ཁེ་དེ་ནས་མ་ཆག་ཅེ་ན་ད་གྱོ་ན་རྩམ་པ་རྫོགས་ཚེ་ཡེ་ད་ཡེ་ཚེ་བཟོས་ཤི་ཚེ་ལ་ཡིན། ཨ་ཡེ་ད་ཡེ་ཨ་ནི་ང་གཉིས་ཅི་བཏགས་ད་ཟེར་རྩམ་པ་དེ་ཅི་བཏགས་ནས་ང་རྩམ་པ་རྫོགས་འདུག་ན་ད་རེ་ནས་བཟུང་སྟེ་ཟ་གི་མེད་ཟེར་རྩམ་པ་དེ་མང་སྐྲངས་ལ་ཅི་ཚེ་ཟེར་ཁོ་ལ་དྲི་མ་དེ། རྩམ་པ་རྫོང་ཁ་མི་འདྲ་ཨ་ཅི་ད་ནག་པོ་དེ་ཟེར་ཚེ་ཡོད་རེད་བ། རྩམ་པ་ག་བ་ག་ཚ་ཁྱབ་ཅེ་ན་དེ་ཡང་ང་རྩམ་པ་རེད་བ་ཟེར་དེ་ཡང་ང་རྩམ་པ་རེད་བ་ཟེར། ཟེར་རྫོགས་མི་འདུག་བ་ཟེར་ལབ་རེད།

ཨང། ཁོ་ཚོའི་དགེ་རྩ་མ་རྫོགས་པར་དུ་ང་ཚོའི་དགེ་རྩ་རྫོགས་དགོས་མ་རེད། དེ་ཡིན་ཙང་ང་རང་ཚོའི་དགེ་རྩ་དེ་དེབ་ནང་ཡང་རྫོགས་རྒྱུ་མེད་པ་བྱས་པ་དེ་འདྲ་ཆགས་ཀྱི་མ་རེད། ཨ་དེ་དེ་ཉིན་པ་དེ་བྱས་ཨ་ནི་ཚེས་གསུམ་པ་དེ་ང་ཚོ་ཆོས་འཕེལ་ཡིན་ལ་དབྱི་སི་ཡེས་རོགས་ཡིན་ལ་ཆི་ཁུ་ཀུ་ཡེ་ཀོ་ཡེ་ཡིན་ལ། མྱ་ངན་ལས་མི་འདོད་ཡེ་སོ་ཝ་ཏི་རོ་ཡིན་ལ་ཁ་ཤོ་ཐ་ཤོ་དེ་ནི་ཧུང་ཝང་ཧོང་ཝང་ཡིན་ལ། ཨ་ནི་དེ་ཡོད་ཁོ་ནི་མ་འདྲི་བྱས་མ་འདྲི་དེ་དོན་ཆེན་པོ་དགུ་ནི་དོན་ཆེན་པོ་གསུམ་གྱི་དགུ་ནི་སོ་བ་ཏོ་བ་ཟེར། དོན་ཆེན་པོ་ཟེར་དེ་ཆུ་སྐྱེས་ཁྱེད་ཚོ་ལ་ད་དོན་དག་ཆེ་ཤོས་ཆེ་ཤོས་དེ་ཆུ་སྐྱེས་པ་ལ་བ་ཆེ་ཚང་མ་མཐོང་ཆེ་མེད་པ་ཟེར་ཡ། ཐོན་སྐྱེད་ཚོང་མ་དང་ཀྱི་ཚུལ་འཚོང་བས། དེ་ལྟར་ཨ་ནེ་ཡང་ཆོས་ཀྱི་བར་ཆད་སེལ་བ་དང། ཡོན་ཏན་རྒྱུད་ལ་བྱེད་པ་ལ་ཕྱི་ནང་གི་དགེ་དང་ཀྱི་ཉེ་བར་བྱེད་ཡོད། འོ་དེ་གསུངས་པ་དེ་དྲག་ཤོས་དེ་གསུངས་པ་དེར་བ་དོན་མཐའ་ཆེན་པོ་གསུངས་པ་དེ། འོ་དེ་དོན་མཐའ་ཆེན་པོ་གསུངས་ཡོང་བ་གྱིས་ཟེར་ནས་ད་མར་འགྲིག་ཅིག་ཕེབས་ཤིག་ནས་དེ་དོན་ཆེན་པོ་གསུངས་ཅིག་དགོས་ནས་གསོལ་བ་བཟློག་པ་ཟིན་གྱི་རེད་ད་ད་རེས་ང་ཚོ་རྫོང་དེ་བཞག་བ་ཐོག་མེད་དེ་དེའི་མདུན་ན་ཡོད་ཀྱི་རྒྱ་ཆེ་སྤྱོད་རྒྱུད་ཀྱི་བླ་མ་ཡིན་ནོ་དང་པོ་དང་པོ་དེ། བྷ་བྷ་ཐོག་མེར་བ་འོ་ཁོང་གསུངས་པ་དེ་ལ་གསོལ་བ་བཏབ། ཁོ་གསུངས་པ་དེ་གསོལ་བ་བཏབ་པ་ལ་དེ་ནས་ཁོ་གསུངས་པ་དེ་ཀྱི།

དེ་གསུམ་གྱི་སྐུ་གསུང་ཐུགས་གསུམ་དང་རང་གི་ལུས་ངག་ཡིད་གསུམ་ངོ་བོ་དབྱེར་མེད་དུ་གྱུར་སོང་གསུང་གསུང་རྣམས་ཀྱི་ཨ་ཐུག་སྲིན་ལག་མཁའ་སྤྱད་པ་གཅིག་ཀྱང་བྱེད་ཀྱི་ནི། རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་བཅུ་བཞི་ཡོད་པ་བཅུ་བཞི། དེ་ནས་རྒྱལ་ཚབ་བྱམས་པ་མགོན་པོ་བྱས་འཕགས་པ་ཐོགས་མེད་བྱས་སློབ་དཔོན་དབྱིག་གཉེན་བྱས་འཕགས་པ་གྲོལ་སྡེ་བྱས་བཙུན་པ་རྣམ་གྲོལ་སྡེ་བྱས། དེ་ནས་མཆོག་གི་སྡེ་བྱས་དུལ་བའི་སྡེ་བྱས་རྣམ་སྣང་མཛད་བྱས་སེང་གེ་བཟང་པོ་བྱས་ཀུ་ས་ལི་ཆེ་བ་ཀུ་ས་ལི་ཆུང་བ་བྱས། བླ་མ་གསེར་གླིང་པ་བྱས།

མཁྱེན་པ་མེད་ན་འགྲིག་གི་མ་རེད་བརྩེ་བ་མེད་ན་འགྲིག་གི་མ་རེད་དེ་ཙང་བླ་མ་མཆོད་པའི་ནང་ལ་ཕུལ་བྱུང་མཁྱེན་བརྩེའི་ཆུ་འཛིན་འབུམ་དཀྲིགས་ཏེ་ཟེར་དགོས་ཡས་དེ་ཡིན་པ་རེད་མཁྱེན་བརྩེ་ཟེར་མ་ཐག་ལོག་མི་འགྲོ་མཁྱེན་པ་དང་བརྩེ་བ་ཡོད་པ་ཡིན་ན་ནི་སེམས་ཅན་ཡར་འདྲེན་པ་ལ་ལས་སླ་པོ་ཞེ་དྲག་ཡོད་པ་རེད་དཔེར་ན་ཨ་མ་ཨ་མ་ཞིག་ལ་ནི་ཨ་མ་ཀྱིས་བུ་གཅིག་ཡར་འདྲེན་དགོས་བྱུང་ཟེར་ན་བུ་དེ་ལ་བརྩེ་བ་ཡོད་པ་ཞིག་དང་རང་ལ་ནི་བུ་དེ་ཀྱི་གནས་ཚུལ་ཤེས་པ་ཞིག་དགོས་ཀྱི་རེད་པ་བུ་དེའི་གནས་ཚུལ་རྟོགས་པ་ཞིག་དགོས་དགོས་རུང་བ།

རང་གིས་ཇི་ལྟ་བ་བཞིན་དུ་གཟིགས་བྱས་ནས་གཞན་ལ་སྟོན་པ་དེ། ལྷག་པར་ཅིའི་ཕྱིར་ནི་མེད་པར་སྐྱོབ་པ་ཉིད་གཟིགས་ལམ་གསུངས་པ་འབྲས་མེད་ཕྱིར་ན་རྫུན་མི་གསུང་ཟེར་ཡོད་པ། སྐྱོབ་པ་ཉིད་གཟིགས་ལམ་གསུངས་པ་འབྲས་མེད་ཕྱིར་ན་རྫུན་མི་གསུང་ཟེར་ཡོད་པ་དང། གང་ཞིག་གཟིགས་ཤིང་གསུང་བ་ཡིས་མཁྱེན་དང་སྟོན་པ་བླ་ན་མེད་རྒྱལ་བ་རྟེན་ཅིང་འབྲེལ་བར་འབྱུང་གཟིགས་ཤིང་འདོམས་པ་དེ་ལ་འདུད་ཟེར་འོག་ཏུ་ཟས་ཅི་བས་ཅི་བྱུང་རེད་པ། དེ་འདྲ་ཡི་ཟས་དག་སྨྲ་བའི་ནང་ནས་སྨྲ་བའི་མཆོག་ཏུ་གྱུར་པ་དེ་དེ་ཁོ་ན་ཉིད་རྟེན་འབྱུང་ཟབ་མོ། རྟེན་འབྱུང་ཟབ་མོ་གྱི་ཆོས་སྟོན་པ་སྟེ། མཆོག་ཏུ་གྱུར་པ་དེ་ཡིན་ཙང་སྟོན་པ་བཅོམ་ལྡན་འདས་ལ་ཟབ་མོ་རྟེན་འབྱུང་གི་སྒོ་ནས་བསྟོད་དེ་ཁོང་ལ་ནི། ད་ལྟ་དེ་སྨྲ་བ་ཟླ་མེད་ཡིན་ཟེར་ནས། ཨོ་ཐུགས་སུ། བསྟོད་པ་བྱེད་དགོས་ཁོང་གཉིས་ནི་བླ་མ་གཅིག་ཡིན་ན་ཁོ་བསྟོད་པ་མི་འདྲ་ཚིག་གཉིས་ཡོད་དགོས་རྗེ་བདག་ཉིད་ཆེན་པོས། བསྟོད་པའི་ཆ་ནས་ཁོ་རང་མི་འདྲ་འདྲ་བྱེད། ཨོ་དེ་དག་རྗེ་བཙུན་འཇམ་དཔལ་དབྱངས་བྱས་དཔལ་མགོན་འཕགས་པ་ཀླུ་སྒྲུབ་བྱས། ཁོང་ཚོ་གསུམ་པོ་དེ་ལ་ནི་གསོལ་བ་བཏབ། དེ་གསུམ་པོར་གསོལ་བ་བཏབ་པ་ལ་བརྟེན་ནས་དེ་གསུམ་པོ་དེ་ལས། དེ་ནས་ཚར་དང་པོའི་སྐབས་སུ་བདུད་རྩི་འབེབས་སྦྱོང་བྱས་ནས་དག་བྱེད་ནང་བཞིན་བྱས་ནས་ཟབ་མོ། ཟབ་མོ་ལམ་གྱི་རིམ་པ་རང་རྒྱུད་ལ་སྐྱེ་བ་ལ་འགལ་རྐྱེན་ཐམས་ཅད་བྲལ་བ་དང། ཟབ་མོ་ལམ་གྱི་ཡོན་ཏན་ཐམས་ཅད་རང་གི་རྒྱུད་ལ་སྐྱེ་བར་བྱིན་གྱིས་བརླབ་ཏུ་གསོལ་གསོལ་རྣམས་བྱ། ཚར་གཉིས་པ་དེའི་སྐབས་སུ་དེ་གསུམ་པོ་དེ་རང་འདྲ་གཉིས་པ་ཆད་ཆད་ནས་རང་རང་ལ་ཐིམ། ཡང་དེ་གསུམ་པོ་དེ་ཡི་སྐུ་གསུང་ཐུགས་སུ་དང་རང་གི་ལུས་ངག་ཡིད་གསུམ་ངོ་བོ་དབྱེར་མེད་དུ་བརྗོད་གསུང་སོ་སོར་བྲམ་པའི་གསོལ་བ་དང་ནི་འོ་དེ་ཚར་གཉིས་གཉིས་བྱས་ནས། ད་ཟབ་མོ་ལྟ་བརྒྱུད་བླ་མ་དེ་ལ་གྲོ་ལོད་ཡར་མར་བབས། འཇམ་དཔལ་དབྱངས་བྱས། འཕགས་པ་ཀླུ་སྒྲུབ་བྱས།

དེ་ལ་དེ་ནས་སྤྱིར་ཚོགས་ཞིང་ཚོགས་ཞིང་ཡོངས་སུ་རྫོགས་པ་དང་ཁྱད་པར་དུ་ཡང་རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་རྣམས་ལ་དམིགས། རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་རྣམས་ལ་དམིགས་བྱས་ནས་བཤེས་གཉེན་ལ་མ་དད་པ་དང། དཔལ་ལྡན་བླ་མའི་སྐུ་ལ་བསྡོས་པ་གསུང་བཅག་པ་ཐུགས་དཀྲུགས་པ་མང་ནས་མ་དད་བརྙས་སྨོད་བྱས་པ་ལ་སོགས་པ་ཚང་མ་ཚོགས་ཞིང་བདུད་རྩི་འབེབས་སྦྱོང་བྱས་ནས་དག་གསང་སྔོན་སོང་བསོད་ནམས་བྱེད། དེ་ནས་དེ་དག་ལས་བདུད་རྩི་སེར་པོའི་རྒྱུན་བབས་བྱས་ནས་དེ་ནས་བཤེས་གཉེན་གྱི་ཡོན་ཏན་ཚང་མ་ཐམས་ཅད་བསམ་སྦྱོར་གཉིས་ཀྱི་སྒོ་ནས་ཚུལ་བཞིན་དུ་བསྟེན་པའི་ཡོན་ཏན་ཐམས་ཅད་རང་གི་རྒྱུད་ལ་འབྱུང་བ་ནས། རང་ཡང་དེ་ནས་བླ་མེད་སྐྱེ་བོ་དུ་ཚོད་སོང་སོ་སོ་རྣམས་ཀྱིས་ཨཱ་ཏོ་ཟེར་ནས། རྒྱ་ཆེ་ཆོས་རྒྱུད་ཀྱི་བླ་མ་རྣམས་ལ་གཙོ་བོ་སྨིན་བྱས་ནས། ད་ཨ་ནུ་ཨེ་བྱས་ནས། དོན་གྱི་དོན་ཆོས་གཉིས་ཀ་དང་ལུས་སྲོག་དབྱེ་བ་ཆོས་ཀྱི་ཆུ་བོ་བཞི་ཟེར་ཏེ་འཆི་བ་མི་རྟག་པ་དང་ལན་རྒྱུ་འདྲ་དང། དེ་ནས་སྐྱེས་པའི་མི་ངོ་ནི་ལྔ་བསྐོར་གྱི་དགུ་ཟེར་ཏེ་འཁོར་བ་ཉི་མའི་དང་ལོ་སོགས་བབས་སངས་དང་རང་ཉིད་སྲིད་སོགས་ལྷོ་བ་བྱེད་བྱེད་དུ་མ་འགྱུར་འགྲོ་བ་བསྐོར་བྱེད་དེ་འདྲ་བ་སྲས་དེ་དག། དེ་ནས་བྱང་བྱེད་ཀྱི་སྲས་དང། ཚུལ་ཁྲིམས་སློང་བ་སོགས་ལ་སོགས་པ་བབས་སངས་རིམ་པས་བཞི་དང་དག་བྱེད་དུ་སྐྱེས་པ་བཅོས་སྐྱོང་གི་གསུང་ལ་གཏོང་བྱེད་ནས། ཚོགས་ཞིང་སྤྱི་དང། ལྷག་པར་དུ་ཡང་རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་རྣམས་ལ་དམིགས་བྱས་ནས་བསམ་བློ་གཏོང་ཆེད་མ་ཡོང་གི་ཡོང་གི་བྱས། དེའི་གཞུག་གུ་དེ་ཞི་གནས་ལྷག་མཐོང་ཟུང་དུ་འབྲེལ་བའི་ལམ་ཟེར་ཏེ་དེ་ཁ་ཐུག་ཏུ་སླེབས་དུས་སྐབས་ལ་ཟབ་མོ་ལྟ་བརྒྱུད་ཀྱི་བླ་མ་རྣམས་ལ་གཙོ་བོར་དམིགས་བྱས། སྤྱིར་ཚོགས་ཞིང་སྤྱི་ལ་དམིགས་བྱས་ལྷག་པར་དུ་ཡང་རྗེ་བཙུན་འཇམ་པའི་དབྱངས་ནས་ཟབ་མོ་ལྟ་བརྒྱུད་ཀྱི་བླ་མ་རྣམས་ལ་དམིགས་བྱས་ནས་རང་གི་རྒྱུད་ལ་བདག་གཉིས་སུ་མཚན་མར་འཛིན་པ་ལ་སོགས་པ། བདག་འཛིན་གཉིས་ལ་སོགས་པ་དེ་ནི་བག་ཆགས་དང་བཅས་པ་བས་བདུད་རྩི་འབེབས་སྦྱོང་བྱས་ནས་མར་དག་སོང་བསམ་འདོམས་ཀྱི་ཐད། དེ་ནས་བྱིན་གྱིས་རློབས་གཉིས་པ་དེའི་སྐབས་སུ་དེ་ནས་ག་རེ་བྱེད་དགོས་ཡིན་ན་བླ་མ་དེ་དག་ལས་རང་འདྲ་གཉིས་པ་ཆད་དེ་རང་གི་སྒོ་གསུམ་བྱིན་གྱིས་བརླབས་སོང་བསམ་རང་བྱས་ཟབ་མོ་ལྟ་བརྒྱུད་ཀྱི་བླ་མ་རྣམས་ལ་དམིགས་ཨ་ཐུགས་སུ་ཆེ་ད་ཐུན་མོང་ལམ་སྦྱངས་སྣོད་དུ་གྱུར་པ་ན་ཟེར་གྱི་དེར་སླེབས་དུས་སྐབས་ལ་དེ་ནས་ཉམས་ལེན་བྱིན་རླབས་བརྒྱུད་པའི་བླ་མ་རྣམས་ལ་དམིགས་ཉམས་ལེན་བྱིན་རླབས་བརྒྱུད་པའི་བླ་མ་དེ་སྟེང་ཕྱོགས་སུ་ཡོད་རེད་བ་དེ་དག་ལ་དམིགས་བྱས་ནས་ག་རེ་བྱེད་དགོས་ཡིན་ན།

བསམ་བློ་དེས་ཉམས་ལེན་བྱིན་རླབས་བརྒྱུད་པའི་བླ་མ་ཚོ་ལ་དམིགས་བྱས་ཏེ་སྐྱེས་ཀྱི་ཆེད། ད་དེ་ཡི་རྗེས་སུ་དེ་ལྟར་ལམ་བཟང་སྟོན་པའི་བཤེས་གཉེན་དང་ཚུལ་བཞིན་སྒྲུབ་པའི་གྲོགས་རྣམས་ཞབས་བརྟན་ཅིང་ཕྱི་དང་ནང་གི་བར་དུ་གཅོད་ཉེ་བར་ཞི་བར་བྱིན་གྱིས་བརླབ་ཏུ་གསོལ་ཟེར་དུས་སྐབས་ལ། ཚོགས་ཞིང་སྤྱི་ལ་དམིགས། ཚོགས་ཞིང་སྤྱི་ལ་དམིགས་བྱས་ནས་ལྷག་པར་དུ་ཡང་ནི་ཆོས་སྐྱོང་སྲུང་མ་ཚོ་ལ་དམིགས། ཆོས་སྐྱོང་སྲུང་མ་ཚོ་ལ་དམིགས་བྱས་ནས་རང་གིས་ཆོས་བསྒྲུབས་པའི། རང་གིས་དཔེར་ན། ཆོས་སྟོན་པའི་བླ་མ་དང་རང་གིས་ཆོས་བསྒྲུབས་པའི་གྲོགས་དང་རང་ཉིད་ཡེ་ནས་བྱང་ཆུབ་ལམ་གྱི་རིམ་པ་ཉམས་སུ་བླང་བར་བྱེད་པ་ལ། བར་ཆད་ཚང་མ་ཚོགས་ཞིང་ཡེ་ནས་དེ་དག་གིས་ཞི་བར།

ཕུར་ཚུགས་སུ་བཏབ་པ་སེམས་ཅན་རེད་ཁྱོད་ནི་བླ་མ་ཁྱོད་ནི་ཡི་དམ་ཟེར་ཟེར་རམ་དེ་ཡིན་པས་གསོལ་བ་ཕུར་ཚུགས་སུ་བཏབ་གསོལ་བ་ཕུར་ཚུགས་སུ་བཏབ་པ་ལ་བརྟེན་ནས་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་དེ་ཐུགས་རྗེ་ཆེ་ག་རེ་ཟ་བླ་མ་རྒྱལ་བ་ཤཱཀྱ་ཐུབ་པ་ཐུགས་རྗེ་ཆེ་བའི་སྒོ་ནས་རང་གི་རྩ་དབུ་མའི་ནང་མར་བྱོན་ཡིན་རྩ་དབུ་མའི་ནང་མར་བྱོན་ཅིང་རང་གི་སྙིང་དེ་ཡར་གྱེན་དུ་སློག་ནས་གྱེན་དུ་སློག་ནས་པདྨ་འདབ་བརྒྱད་ཀྱི་ལས་ཁ་བཞག་ནས་པདྨ་འདབ་བརྒྱད་ཀྱི་ཟེ་འབྲུ་ཡི་དབུས་སུ་ཟླ་བ་དང་ཉི་མའི་གདན་ཡོད་པ་བྱས། ཟླ་བ་དང་ཉི་མའི་གདན་དེ་རང་གི་དཔེར་ན་ཕ་མ་ང་སོགས་སྐྱེ་བ་ལེན་པར་བྲེལ་ཡོད་ཚེ་ན། མི་ཤིགས་པའི་ཐིག་ལེ་ཟེར་གཅིག་སྙིང་ཁ་ནང་ལ་ཡོད་ཡོད་རེད་པ་མི་ཤིགས་པའི་ཐིག་ལེ་ཟེར་དེ་ཕ་ལས་ཐོབ་པའི། དཀར་པོའི་ཐིག་ལེ་གཅིག་དང་མ་ལས་ཐོབ་པའི་ཁུ་ཁྲག་གཉིས་པོ་དེ་མི་ཤིགས་པའི་ཐིག་ལེ་ཟེར་ཡོད་རེད་པ། དེ་ཐིག་ལེ་གཉིས་པོ་དེ་གདན་ལ་གྱུར་ཅིང། གདན་ལ་གྱུར། ཨཱ། དེའི་སྟོད་དུ་བླ་མ་ཨུ་ཟོ་ཐུ་བོང་རྡོ་རྗེ་ཆུ་མ་ཕེབས་ནས་བཞུགས། ད་ནི་རང་གི་མི་ཤེས་པའི་ཐིག་ལེ་དེའི་དབུས་སུ་ཤིན་ཏུ་ཕྲ་བའི་ཀློང་གསལ་འབྱོར་པ་བྱིས་པ་ཀློང་དུ་གསལ་ཉིད་ངོ་བོ་དབྱེར་མེད་དེ་ཀློང་དེ་ཉིད་ལས་སྐྱེས། བླ་མ་རྒྱལ་བ་བཤད་གྲོལ་ཐུབ་པ་དེའི་སྐུ་གྱི་ལྷན་སྐྱེས་ཀྱི་འཆི་བྱེད་པ་ལ་བརྟེན་ནས་རང་གི་ཀློང། ཀློང་དེ་ཡིན་ན། ཤིན་ཏུ་ཕྲ་བའི་སེམས་ཀྱི་གཞུང་འབར་བཅུད་པའི་གཞུང་བརྒྱ་བཅུ་པའི་ཀློང་དེ་ཡིན་ན་བླ་མའི་སྐུ་ལས་བྱང་སེམས་ལ་སོ་སོར་མི་སྐྱེ། དེ་དང་འཇུག་པ་གཅིག་པའི་སེམས་ཤིན་ཏུ་ཕྲ་བ་དེ་ཡིན་ན་བླ་མའི་ཐུགས་ལ་གྱུར་སོང་སོ་སོར་རམ་བྱེད། དེ་གསུངས་ལ་དོན་རང་གི་སྙིང་ག་ལ་བླ་མའི་ཐུགས་ལ་གྱུར་སོང་སོ་སོར་རམ། དེ་ལས་ལྷན་ཅིག་བྱེད་རྐྱེན་དང་ཉེར་ལེན་གཉིས་གཉིས་ཡོད་རེ་བ། དེ་བྱེད། ད་དེ་གཉིས་པོ་དེ་སྐུ་དང་ཐུགས་གཉིས་པོ་དེ་ཟུང་འཇུག། སྐུ་ཐུགས་ཟུང་དུ་འཇུག་པ་ཞིག་འདི་བྱུང་ཚར་བ། སྐུ་ཐུགས་ཟུང་དུ་འཇུག་པ་དེ་བྱུང་ཚར་སོང་ན། སྐུ་དང་གསུང་དང་ཐུགས་དང་གསང་གབ་པའི་གསང་འཇུག་པ་དེ་ཡིན་ཟེར་ན། ངོ་བོ་གཅིག་ལ་ལྡོག་པ་ཐ་དད་ཡིན་ཅེས་རེ་བ། ད་གསུང་འདི་ག་འདྲ་ཞིག་རེད་ཟེར་ན། གསུང་དེ་ང་རང་ཚོ་དུས་རྒྱུན་དུ་ཡོད་བདེ་ཁྱེད་ཀྱིས་དུས་རྒྱུན་དུ་ཡོད་བདེ་ཁྱེད་ཀྱིས་མི་ཤི་ཤིན་ཏུ་ཕྲ་བའི་རླུང་སེམས་འཇུག་པ་གཅིག་པ་ནས་གཅིག་ཏུ་བསྒྲིལ་བ་དེ་ཨ་ཡི་གདངས་སུ་ཡོད་བདེ་ཁྱེད་ཡི་གེ་ཨ་ཡི་གདངས་སུ་ཡོད་བདེ་ཁྱེད་ཅོར་བ་ཡི་གེ་ཨ་ཡི་གདངས་སུ་ཡོད་བདེ་ཁྱེད་དེ་མ་འོངས་པ་ནོར་ལ་ཁོ་སངས་རྒྱས་ཀྱི་གསུང་གི་ངོ་བོ་ཉིད་ལ་ཆགས་ཀྱི་ཡོད་པ། ང་རང་ཚོ་ད་ལྟ་ཨ་ལི་ཀ་ལིའི་གདངས་སུ་ཤར་བ་ཡོད་ས་ཞིག་ཡོད་བ།

རྒྱ་ཆེའི་སྤྱོད་བརྒྱུད་དང་ཟབ་མོ་ལྟ་བརྒྱུད་གཉིས་ཀྱི་དབུ་ཡི་སྟོན་པའི་གསོལ་འདེབས་རེ་མཛད་འདྲེན་པ་མཉམ་མེད་དང་སྨྲ་བ་ཟླ་མེད་ཅེས་སོ་སོར་སྦྱར་བ་དེ་ཟབ་རྒྱས་ཀྱི་ལམ་དུ་སྟོན་པར་བརྩེ་བ་དང་མཁྱེན་པ། ཕུན་ཚོགས་ལ་བྱ་ཞིང་སྨྲ་བ་ཟླ་མེད་ཀྱི་དོན། ཐུབ་པས་རྟེན་འབྱུང་གསུངས་པ་ལ་བསྔགས་པ་ཡི་ཚུལ་གསུངས། དེ་ནི་དོན་ཆེན་པོ། དཔེ་ལ་ཞུ་བར་ངོ་ཆེན་ཞུ་བ་པོ་དགོས་པ་བཞིན་དུ་མདུན་གྱི་རྩ་བའི་བླ་མ་ཞལ་བཞུགས་དུས་ཀྱི་རྣམ་པ་ཅན་ལས་རང་འདྲ་གཉིས་པ་ཞིག་ཡོད་དོན་དེ་རང་གི་སྤྱི་བོར་བྱོན་ནས་གསོལ་བ་གསོལ་འདེབས་མཉམ་དུ་མཛད་དེ། ང་རང་གི་སྤྱི་བོ་ལ་བྱོན་བྱས་ནས་རང་དང་མཉམ་དུ་བྱས་ནས་གསོལ་བ་བཏབ་ཀྱི་འབུལ་ད་བླ་མ་དེ་གི། རྒྱལ་བ་སྲས་བཅས་ལ། ངོ་ཆེན་གྱི་ཚུལ་དུ་མཛད་པའི་མོས་པས་དཔལ་ལྡན་རྩ་བའི་བླ་མར་བཞེས་སོང་ཅག་སྐུ་གསུང་ཐུགས་ཀྱི་དངོས་གྲུབ་སྩལ་དུ་གསོལ་ལན་དང་པོ་ཡི་སྐབས་བླ་མ་རང་འདྲ་ཞིག་རང་གི་སྤྱི་བོར་བྱོན་ནས་གཉིས་པའི་སྐབས་དེ་ལས་བདུད་རྩི་འབེབས་སྦྱོང་དང་རང་འདྲ་བསྟིམ། སྦྱང་ཤ། འཇམ་དཔལ་ཞལ་ལུང་གི་སྦྱོར་ཆོས་དེ་ལ་དེ་ཚར་གཉིས་ཏེ་ཀློག་དགོས་དགོས་མེད་པ་འདྲ། ཚར་གཅིག་དེ་མ་ཕྱིན་མི་འདུག།

མཉེས་པའི་ག་ལ་མ་དེ་རྣམས་ལ་རང་སྒྲ་རེ་རང་ལ་བལྟས་པས་སངས་རྒྱས་གང་ཡོད་ཀྱི་རྟོགས་པ་སྐྱེ་བའི་མོས་པ་བྱའོ་བརྒྱུད་པ་ཡང་ཅི་ཐོགས་ལ་བཀའ་མདོ་ལུང་རིགས་པའི་བརྒྱུད་པ་དང་རྣལ་འབྱོར་དབང་ཕྱུག་དཔལ་ལྡན་མགོན་པ་བ་ཞེས་སོགས་རྒྱ་ཆེའི་ཆོས་བརྒྱུད་ཀྱི་བླ་མའི་མཇུག་ཏུ་སྦྱར་བ་དེ་དག་རྒྱ་ཆེའི་ཆོས་བརྒྱུད་ཡིན་ནོ་སྙམ་པ་བྱུང་ཡང་དེ་དག་མེད་ལ། གྲྭ་གུར་ཁྱེད་ཀྱིས་གསོལ་འདེབས་ཟབ་ཅིག་རྒྱ་ཆེའི་ཆོས་ལ་མངའ་བརྙེས་པ་ཞེས་གསུངས་ཀྱི་རྗེས་སུ་གྲུབ་པའི་དབང་ཕྱུག་ཆེན་པོ་ཚུལ་ཁྲིམས་སྦ་ར་ཞེས་འབྱུང་བས་དེ་ཉིད་འདྲིས་པ་ལྟ་བུ་སྣང་མོད་དེ་ནི་དེ་ལྟར་མིན་ཏེ། འདོད་བློ་མི་མངའ་ཞིང་རྒྱ་ཆེའི་ཆོས་བརྒྱུད་ཀྱི་ཇོ་བོའི་པར་ལྷའི་སྲས་ནི་བརྒྱུད་པའི་ཆུ་བོ།

གོང་རོལ་དུ་གཞོམ་པ་བ་བླ་མ་པུ་ཏོ་བ་ལ་གཞན་དགུར་བསྐུར་བ་ལོང་རིག་པའི་གཡས་གཡོན་གོང་རོལ་དུ་སྤྱན་སྔ་བར་གདོན་གྱིས་བསྐུར་བ་གསལ་ཏོ། དེ་འདྲ་བའི་བརྒྱུད་པ་གསུམ་ཀ་ཡི་དོད་དུ་བྱིས་བླ་མ་དང་དེ་ཡི་གཡས་གཡོན་དུ་སྐམ་མདོག་གསར་མའི་བླ་མ་རྣམས་གྲས་སུ་འདྲེས་དེ་རྣམས་སུན་འབྱིན་ཏེ། ཚེ་ཉོན་ཡང་ཆོས། ཚེ་ཉོན་ཡང་ཚེ་གཞིའི་ནང་བླ་མ་སོ་སོ་ཡི་སྣང་གྲགས་ཀྱི་སྒང་དུ་བཏགས་པ་མཚུངས་ཡོད་པས་ཤེས་ན་དེ་འདྲ་ཡི་སྟེང་དུ་ཡེས་ར་དང། སོགས་བསྟོད་པ་སྐྱེད་བྱེད་གསོལ་འདེབས་ཀྱི་ཚུལ་ཐ་མ་ལེགས་ཉེས་བརྗོད་པའི་ཕྱི་མ་དེ་ལ་དེ་དང་དེའི་རྣམ་ཐར་བཞེད་ཚུལ་ལོག་རྟོག་གི་ཡོན་ཏན་ཐམས་ཅད། ལོག་རྟོག་གི་ཡོན་ཏན་ཐམས་ཅད། ཐོས་ཀྱང་སྙོམས་པར་བྱས་ཟེར་མཇུག་ཏུ་པཎྜི་ཏའི་རྩ་བའི། པཎྜི་ཏའི་བླ་མའི་རྣམ་པར་ཐར་པ་ལ་ཞེས་སོགས་ཤོ་ལོ། པཎྜི་ཏའི་བླ་མའི་རྣམ་པར་ཐར་པ་ལ་ཞེས་སོགས་ཤོ་ལོ་ཀ་གཅིག་བརྒྱ་པའི་ཕྱག་ལས་ཡིས་དེ་དག་གསན་ནས་བླངས་རི་ལ་ཤར་སྒོ།

དྲག་སྨྱོ་ནི་གསོ་བ་འདི་ཡོད། བགྱི་བར་མི་བྱ་འདི་ཡོད་མོ་དྲག་ན་དོན་མི་འགྲུབ་དེ་ཡང་ཆོས་སྲུང་དང་སྤྱིར་ནི་ཀུན་འདུས་ཀྱི་སྒོ་ནས་གསོ་བ་འདི་ཀུན་གཞི་བདག་ཉིད་ཀྱི་གསོས་འདི་དེ། དགའ་འདི་སྤྲུལ་པའི་ཀླད་གོང་ལས་འབྱོར་བའི་ཚིག་ཡིན་པས་གྱེན་ལོག་ཅིག་ཚད་ཁ་ཆེ། གསོས་འདི་དེ་ཡང་ཚིག་གང་ན་སྙམ་པར་བྱ་ཡི། དྲི་བྲལ་ཆོས་སྐུ་བདག་ཉིད་བླ་མ་ལྷག་པའི་ལ་ཟེ་བ་ལྟ་བུ་རི་མཐོང་སྣ་ཚོགས་མི་བྱ། དེའི་ཚེ་བློ་མཆོག་བདག་བཞི་སྨྱོན་བྱེད་ལྟ་བུར་ལྷོ་ཁ། སྙིང་རྗེ་ལྷ་མཆོག་འཕགས་པ་ཀེ་རི་སི་ཡིན་པས་སྐུ་བཞི་བདག་ཉིད་བླ་མ་ལྷག་པའི་བླ་མ་ཀེ་རི་སི་ལ་གསོལ་བ་འདེབས་ཞེས་བསྒྱུར། ལྟ་བའི་བཀའ་རྒྱ་ཡན་ལག་བརྒྱུད་པའི་རིན་བྲིས་གསལ་བཏབ་སྟེ་ཕ་རྒྱུད་མཆོག་སྐུའི་མིར་སྐུ་བཞི་བདག་ཉིད་བླ་མ་ལྷག་པའི་ལག་བསལ་ཏེ། ཕ་རྒྱུད་ཀྱི་རྒྱུད་ཀྱི་སྤྱི་ནས། སྐུ་བཞི་བདག་ཉིད་བླ་མ་ལྷག་པའི་བླ་མ་ཀེ་རི་སི་ལ་གསོལ་བ་འདེབས་ཟེར་འདུག་སུས་འདོན་ཆོས་སྐོར་བླ་མ་འཇམ་དཔལ་ཡ་ལ་གསོལ་བ་འདེབས་ཟེར། དེ་ཡའི་རྒྱུ་བ་ཡིན་པས་སྒོ་བཞི་གཉིས་བསྟན་ཚུལ་ནི་ཞལ་ལྷག་ཡོད་པར་འདྲ་བླ་མ་དེ་ཉིད་མི་འདོད་པར་སྤྱི་བོ་གཞུང་བཞི་པའི་སྒོ་ནས་སྨན་སྐོར་རྣོ་འབྱང་བྱ། སྨན་སྐོར་རྣོ་འབྱང། མི་འཆགས་ན་བླ་རེ་མ་འདྲིས་པས་ཞེས་གསོལ་བ་འདེབས། འོ་དེས་བླ་མ་དེ་སྤྱི་བོ་གཞུང་བཞི་པའི་སྒོ་ནས་ཨ་ལས་སྨན་སྐོར་མང་ཟིག་ཅིག་བྱས། ད་བླ་མ་དེ་སེར་པོ་ཆགས་ཀྱི་མི་འདུག་ན་ཡང་མ་འདྲིས་ཕེབས་ཅེས་ནས་སེར་ནག་པས་ག་ཟེར་སྟོན་ཐུག་ཏུ་བཏོན། དེ་ཡི་བར་ལ་དངོས་གཞི་འཇུག་དགོས་པ་ཡིན་པས་ལུང་རིགས་ཆེ་ཆུང་བདེན་སྙོགས་སོགས་ཀློག་ཏུ་བཏུས་ནས་དེ་ཐོག་ནས་བློ་སྦྱོང་དེ་ཡང།

ག་པར་བློ་སྦྱོང་བྱེད་པ་ཡིན་ནའི་རྒྱུ་བའི་ཆུ་ཐོད་དེ་བྱ། ནས་ད་ཀྱི་ང་བླ་མ་རང་གི་སྐྱེ་བོ་ནི་མ་བྱོན་ཟེར་ཏེ་ང་ཚོ་ཐ་ཆགས་སུ་མ་འདོན་ཡ་གྱི། ཨོང་དུ་སྟོང་པར་ཐ་ཆགས་སུ་མ་འདོན་ན་ཏོག་སེར་གྱི་ཚོགས་ཤིག་འདུག། ཐ་ཆགས་སུ་མ་འདོན་ཡ་གྱི་དེའི་སྐབས་སུ་ལོ་རུ་བློ་སྦྱོང་བྱེད་པ་ཡིན་ན་རང་གི་སྐྱེ་བོ་ནི་བླ་མ་རྒྱལ་བ་ཤཱཀྱ་ཐུབ་པ་ཞིག་བཞུགས་ཡོད་རུ་བ་དེ་བཞུགས་རུ་བ་ཁྱེད་ནི་དེ་ལ་གསེར་བཏབ་ཅིག་ནས་བླ་མ་དེ་ཡང་ནས་ཡང་དུ་གསེར་བཏོག་ནས་སྨྲས་པ་གསེར་བུ་ཆ་བཅོས་ནས་དགའ་ལྡན་ལྷ་རྒྱལ་མ་ནང་ནས་བླ་མ་དེ།